གངས་ལྗོངས་ཕྱི་ནང་གི་གསན་མཁན་ལྷན་རྒྱས་ཚོ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ཐམ་པ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་བོད་ཟླ་བརྒྱད་པའི་ཚེས་ཉེར་དགུ་དང། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོ་ཟླ་བཅུ་པའི་ཚེས་བཅུ་གསུམ་རེས་གཟའ་པ་སངས་རེད། དེ་རིང་གི་ལས་རིམ་ཁག་ཕྲན་སྟག་ལྷ་རྒྱལ་གྱིས་རྣམ་པ་ཚོར་ངོ་སྤྲོད་དང་རྒྱང་སྲིང་བྱེད་རྒྱུ་ཡིན། བཟང་རྣམ་པ་ཚོ་དེ་རིང་གི་ལས་རིམ་ཁག་ཐོག་མར་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་སྐུ་ཁམས་གསལ་ཐང་ངང་བཞུགས་སྒར་རྡ་རམ་ས་ལར་ཞབས་སོར་བདེ་བར་འཁོད་གནང་ཡོད་པའི་གནས་ཚུལ་ཞིག་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་རྒྱ་ནག་གིས་ཁོང་ཚོའི་མཐུན་ཕྱོགས་རྒྱལ་ཁབ་ཁ་ཤས་ཀྱི་གསར་འགོད་པ་ཁག་ཅིག་བོད་ནང་གཟིགས་སྐོར་དུ་ཁྲིད་དེ་འཛམ་གླིང་ལ་དངོས་ཡོད་ཀྱི་བོད་ངོ་སྤྲོད་ཟེར་བ་བྱེད་དུ་བཅུག་གི་ཡོད་པའི་སྐོར་གྱི་དམིགས་བསལ་གསར་འགྱུར་ཞིག་དང། མཐར། བོད་རྒྱའི་སྐབས་དོན་གླེང་བ་ཞེས་པའི་ཆེད་བསྒྲིགས་ལེ་ཚན་ཞིག་དང་བཅས་དེ་རིང་གི་ལས་རིམ་ལ་གསན་རོགས། བཟང་རྣམ་པ་ཚོ་ཐོག་མར་གསར་འགྱུར་བྱེད་ཀྱིས། སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་སྐུ་ཁམས་གསལ་ཐང་ངང་བཞུགས་སྒར་རྡ་རམ་ས་ལར་ཞབས་སོར་བདེ་བར་འཁོད་གནང་སོང། སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་དེ་སྔོན་མགུལ་ཆམ་བཞེས་པའི་རྐྱེན་གྱིས་སྐུའི་འཕྲོད་བཞེས་བརྟག་དཔྱད་སླད་ཕྱི་ཟླ་བཅུ་པའི་ཚེས་བརྒྱད་ཉིན་རྒྱལ་ས་ལྡི་ལིར་ཆིབས་བསྒྱུར་བསྐྱངས་གནང་མཛད་དེ་ཕྱི་ཚེས་བཅུ་གཉིས་ཉིན་གྱི་སྔ་དྲོར་གོང་ས་མཆོག་གི་སྐུ་ཁམས་གསལ་ཐང་དང་ཐུགས་དགྱེས་ཚོར་ཆེན་པོའི་ངང་ཕྱིར་བཞུགས་སྒར་རྡ་རམ་ས་ལར་ཞབས་སོར་བདེ་བར་འཁོད་གནང་སོང། འདི་ག་རླུང་འཕྲིན་ཁང་གིས་སྐུའི་ཕྱི་ལུགས་སྨན་པ་ཚེ་བརྟན་རྡོ་རྗེ་ལགས་སུ་གོང་ས་མཆོག་གི་སྐུའི་འཕྲོད་བསྟེན་བརྟག་དཔྱད་ཅི་ལྟར་བྱུང་ཡོད་པའི་སྐོར་བཀའ་འདྲི་ཞུས་པར། མགོན་པོ་གང་ཉིད་མཆོག་གིས་སྙུང་གཞི་ལྗིད་པོ་བཞེས་མེད་པར་བརྟེན་ལྡི་ལི་ཁུལ་གྱི་སྨན་ཁང་དུ་ཕེབས་དགོས་བྱུང་མེད་པས་བཞུགས་གནས་གསོལ་མགྲོན་ཁང་རང་གི་ནང་དུ་བརྟག་དཔྱད་གནང་བའི་རྗེས་ད་ལྟའི་ཆར་གང་ཉིད་མཆོག་གི་སྐུ་ཁམས་ཧ་ལམ་སྔར་རྒྱུན་བཞིན་གསལ་ཐང་རེད་ཅེས་གསུངས་ཡོད་གི།

གནམ་ཐང་ནས་བཞུགས་སྒར་རྒྱལ་བའི་ཕོ་བྲང་བར་རྒྱལ་ཁབ་ཕྱི་ནང་གི་དད་ལྡན་སེར་སྐྱ་མི་མང་རྣམས་ཀྱིས་ལག་ཏུ་བདུག་སྤོས་དང་མཇལ་དར་མེ་ཏོག་དང་མཆོད་རྫས་སོགས་བསྣམས་ཏེ་གོང་ས་མཆོག་ལ་ཕེབས་བསུ་གཟབ་རྒྱས་བྱས་སོང། སྐབས་དེར་སུད་སི་ནས་ཡོང་བའི་ཝེ་ཝན་ལགས་ཀྱིས་གོང་ས་ཏཱ་ལའི་བླ་མ་མཆོག་གི་གསེར་ཞལ་མཇལ་བ་ཙམ་གྱིས་རང་བཞིན་གྱིས་སེམས་ལ་དགའ་ཚོར་ཚད་མེད་ཡོང་གི་འདུག་ད་རེས་སླར་ཡང་ཁོང་མཇལ་རྒྱུའི་ཆེད་དུ་འདིར་ཡོང་བ་ཡིན། འཛམ་གླིང་ནང་ཁོང་ལྟ་བུའི་དབུ་ཁྲིད་ཅིག་ཡོད་པ་ནི་ང་ཚོ་ཚང་མའི་བསོད་ནམས་ཡིན་ཞེས་གསུངས་ཡོད་གི

སྡེབ་སྦྱོར་གནང་བ་ཁུ། གཞི་རྩའི་ཆ་ནས་གཟའ་འཁོར་རྗེས་མའི་ནང་གོང་ས་མཆོག་རྒྱ་གར་འབྲས་ལྗོངས་མངའ་སྡེའི་ནང་ཆིབས་བསྒྱུར་མཛད་གཏན་འཁེལ་ཡོད་ཀྱང་མངའ་སྡེ་དེའི་ནང་ཆུ་ལོག་གི་གོད་ཆག་བྱུང་རྗེས་ད་ལྟའི་ཆར་ངལ་སེལ་གྱི་ལས་དོན་རིགས་ལ་གཉེར་བཞིན་ཡོད་སྟབས་གོང་ས་མཆོག་གི་ཆིབས་བསྒྱུར་གྱི་མཛད་འཆར་ཁག་གནས་སྐབས་རིང་ཕྱིར་བཤོལ་མཛད་ཡོད་པ་རེད། སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་དད་ལྡན་མི་མང་ལ་གསུང་ཆོས་སྩལ་གནང་རྒྱུའི་སྐབས་དང་བསྟུན་ནས་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོ་འཕར་མ་ཞིག་འཚོགས་གནང་རྒྱུ་ཡིན་པ་རེད། དེ་ཡང་དགའ་ལྡན་ཕོ་བྲང་ཡིག་ཚང་གི་གསལ་བསྒྲགས་བཞིན་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་དགུ་དང་སུམ་ཅུ་སོ་གཅིག་བར་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་གནས་མཆོག་རྡོ་རྗེ་གདན་གྱི་དུས་དབང་གསུང་ཆོས་ར་བར་གསུང་ཆོས་བཀའ་དྲིན་སྩལ་གནང་རྒྱུ་དང་དེ་ནས་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་དང་པོའི་ཚེས་གཅིག་ཉིན་ནས་གནས་མཆོག་རྡོ་རྗེ་གདན་གྱི་དུས་འཁོར་དབང་ཆེན་གསུང་ཆོས་ར་བར་གོང་ས་མཆོག་ལ་བརྟན་བཞུགས་བསྟར་འབུལ་གནང་རྒྱུ་ཡིན་པ་རེད

ཟླ་བཅུ་གཉིས་པའི་ཚེས་བཅུ་གསུམ་ཉིན་རྒྱུད་སྨད་གྲྭ་ཚང་ནས་གསང་འདུས་རིམ་ལྔའི་ཁྲིད་ཀྱི་ཆོས་འབྲེལ་སྩལ་རྒྱུ་ཡིན་པ་རེད། ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་དགེ་རྩ་ཚོགས་པས་ཕྱི་ཟླ་བཅུ་བའི་ཚེས་དགུ་ཉིན་གསལ་བསྒྲགས་ཤིག་སྤེལ་བའི་ནང་དུ་གནས་མཆོག་རྡོ་རྗེ་གདན་དུ་སྤྱི་ནོར་གོང་ས་མཆོག་གི་ཞལ་སྔ་ནས་བཀའ་ཆོས་བཀའ་དྲིན་སྩོལ་སྐབས་དང་བསྟུན་ཕྱི་ཟླ་བཅུ་གཉིས་པའི་ཚེས་ཉེར་དྲུག་ནས་སུམ་ཅུ་སོ་གཅིག་བར་སྨོན་ལམ་ཉིན་དྲུག་འཚོགས་རྒྱུ་དང་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་གཉིས་པའི་ཚེས་གཅིག་ཉིན་བྱམས་པ་གདན་འདྲེན་དང་མཆོད་རྟེན་རིན་པོ་ཆེ་ཕྱོགས་བཞིར་ཁྲུས་གསོལ་རབ་གནས་བྱེད་རྒྱུ་ཡིན་པ་རེད། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་མེག་སི་ཀོ་གྲོང་ཁྱེར་ཆེ་ཁག་གཉིས་ཀྱི་ནང་ཉིན་གྲངས་བཅུའི་རིང་མཛད་རིམ་ཁག་ལེགས་པར་འགྲུབ་ནས་དེ་རིང་སྟེ་ཕྱི་ཚེས་བཅུ་གཉིས་ཉིན་བྱང་ཨ་མེ་རི་ཀའི་ནང་གཞུང་འབྲེལ་ཕྱོགས་ཕེབས་གནང་འགོ་བཙུགས་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་མེག་སི་ཀོ་གྲོང་ཁྱེར་ཆེ་ཁག་གཉིས་ཀྱི་ནང་ཆེད་ཕེབས་ཀྱིས་ཏེ་ཡོ་ལོན་མཐོ་སློབ་དེའི་ནང་དངོས་བདེའི་འགྲེམས་སྟོན་དབུ་འབྱེད་ཐོག་ཉམས་ཞིབ་དང་གཟིགས་སྐོར་གནང་བ་མ་ཟད་མཐོ་སློབ་དེའི་དགེ་སློབ་རྣམས་འདུ་འཛོམས་སར་བོད་དོན་དང་འབྲེལ་བའི་གསུང་བཤད་གནང་ཡོད་གི་དེ་ཡང་ལྷོ་ཨ་མེ་རི་ཀའི་བོད་ཀྱི་སྐུ་ཚབ་དོན་གཅོད་འཇིགས་མེད་ཚེ་རིང་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་གནས་ཚུལ་ངོ་སྤྲོད་གནང་བའི་ནང་དུ་སྲིད་སྐྱོང་མཆོག་གིས་མ་འོངས་པར་མཐོ་སློབ་དེ་དང་བོད་ཀྱི་རིག་གཞུང་དང་འབྲེལ་བའི་ཐོག་ནས་ཕྱག་ལས་གནང་ཕྱོགས་ཀྱི་གནད་དོན་དང་འབྲེལ་བའི་ཐོག་བཀའ་བསྡུར་གནང་ཡོད་པ་དང་དེ་རྗེས་ཉིན་རྒྱབ་ཀྱི་མཛད་རིམ་ནང་ཨ་ཏི་སོར་ཞེས་པའི་སྒེར་གྱི་གཙུག་ལག་སློབ་ཆེན་ཁང་དུ་ཡོད་པའི་དགེ་སློབ་མང་པོ་ཞིག་འདུ་འཛོམས་སར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་ཆོས་ལུགས་མཐུན་སྒྲིལ་དང་འབྲེལ་བའི་ཐད་བཀའ་སློབ་གནང་བ་བཞིན་དེར་ཕན་ཐོགས་བྱུང་མིན་གྱི་སྐོར། གསལ་སྟོན་གནང་ཡོད་པ་རེད། དེ་རྗེས་གོ་ཀྲི་མ་ལ་གྲོང་ཁྱེར་སྤྱི་ཁྱབ་མཆོག་གིས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་དབུས་པའི་འབྲེལ་ཡོད་ལས་བྱེད་ཚོར་ཉིན་གུང་གི་གསོལ་ཚིགས་འདེགས་འབུལ་གནང་བ་དང་སྟབས་བསྟུན་གྱིས་ལྷན་འཛོམས་ཤིག་གནང་ཡོད་པ་དེའི་ཐོག་གོ་ཀྲི་མ་ལ་གྲོང་ཁྱེར་སྤྱི་ཁྱབ་མཆོག་དང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་རྣམ་པ་གཉིས་བར་ཡུལ་ལུང་སོ་སོའི་གནས་སྟངས་དང་འབྲེལ་བའི་སྐོར་ཕན་ཚུན་གནས་ཚུལ་བརྗེ་ལེན་གནང་ཡོད་པ་རེད། དེ་ནས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་དེར་ཡོད་མཐོ་སློབ་ཀྱི་རྒྱལ་སྤྱིའི་སློབ་གཉེར་ཁང་གི་མཁས་དབང་མི་སྣ་གསུམ་ཙམ་དང་མཇལ་འཕྲད་གནང་སྟེ་མཁས་དབང་ཚོའི་ངོས་ནས་རྒྱ་ནག་གི་གནད་དོན་དང་དེ་བཞིན་བོད་པའི་ངོས་ནས་རྒྱ་ནག་ལ་གཟིགས་ཚུལ་ཅི་ལྟར་ཡོད་མིན་དང་ད་ལྟའི་བོད་ནང་གི་དངོས་ཡོད་གནས་སྟངས་ཅི་ལྟར་ཡོད་མེད་སོགས་དང་འབྲེལ་བའི་གནད་དོན་ཐད་རྩོམ་སྒྲིག་སྤེལ་གནང་ཐུབ་ཡོད་པ་ཡིན་ན་ཡག་པོ་ཡོད་ཚུལ་བཀའ་གནང་ཡོད་གི་སྤྱིར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ད་ལོ་སྤྱི་ཟླ་དགུ་བའི་ཚེས་སུམ་ཅུ་ནས་དེ་རིང་བཅུ་བའི་ཚེས་བཅུ་གཉིས་བར་ཉིན་གྲངས་བཅུ་གཉིས་རིང་གི་མཛད་འཕྲིན་ལེགས་པར་འགྲུབ་རྗེས་དེ་རིང་ཚེས་བཅུ་གཉིས་ཉིན་བྱང་ཨ་མེ་རི་ཀའི་ནང་གཞུང་འབྲེལ་ཕྱོགས་ཕེབས་གནང་འགོ་བཙུགས་ཡོད་པ་རེད།

གསན་མཁན་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ཡིན། རྒྱ་ནག་གི་གཞུང་འབྲེལ་གོ་སྒྲིག་འོག་མཐུན་ཕྱོགས་རྒྱལ་ཁབ་ཁ་ཤས་ཀྱི་གསར་འགོད་པ་ཁག་ཅིག་བོད་ནང་གཟིགས་སྐོར་དུ་ཁྲིད་དེ་འཛམ་གླིང་ལ་དངོས་ཡོད་ཀྱི་བོད་ངོ་སྤྲོད་ཟེར་བ་བྱེད་དུ་བཅུག་གི་ཡོད་པའི་ཐད་གནད་དོན་དབྱེ་ཞིབ་པས་ཁོང་ཚོས་རང་དབང་ཐོག་བོད་ཀྱི་གནས་ཚུལ་རྒྱུས་ལོན་བྱེད་ཐུབ་ཡོད་མེད་ཐད་ཐེ་ཚོམ་བྱེད་བཞིན་པའི་ཐད་ལྕགས་མོ་མཚོས་འབྲེལ་ཡོད་མི་སྣར་བཅར་འདྲི་དང་གནས་ཚུལ་ཕྱོགས་བསྒྲིགས་ཞུས་པར་གསན་རོགས་གནང། ཉེ་ཆར་ཕྱི་རྒྱལ་གྱི་གསར་འགོད་པ་ཁག་ཅིག་བོད་ཀྱི་རྒྱལ་ས་ལྷ་ས་དང་ཀོང་པོ་ཉིང་ཁྲི་སོགས་སུ་གཟིགས་སྐོར་དུ་བསྐྱོད་དེ་བོད་ཀྱི་འཕེལ་རྒྱས་དང་བོད་མིའི་འཚོ་བ་ལེགས་པོ་ཡོད་ཚུལ་སྐོར་བཀོད་པའི་གནས་ཚུལ་རྒྱ་ནག་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ཁག་ཏུ་ཤུགས་ཆེན་བསྒྲགས་བཞིན་ཡོད་ཀྱང་གནད་དོན་དབྱེ་ཞིབ་པས་དེ་ནི་རྒྱ་ནག་གཞུང་གི་གོ་སྒྲིག་འོག་ཕྱིན་པ་ལས་བོད་ཀྱི་དངོས་ཡོད་གནས་ཚུལ་རྒྱུས་ལོན་བྱེད་ཐུབ་མེད་པར་ངོས་འཛིན་བྱེད་བཞིན་པ་མ་ཟད་དེ་ནི་རྒྱ་ནག་རང་ཉིད་ཀྱིས་བོད་ཀྱི་གནས་ཚུལ་དྲིལ་བསྒྲགས་ལ་ཕྱི་ཕྱོགས་ནས་ཡིད་ཆེས་མེད་དེ་རྒྱལ་ཁབ་གཞན་གྱི་གསར་འགོད་པ་ཚོ་བེད་སྤྱོད་ཀྱིས་རྒྱ་ནག་ལ་དྲིལ་བསྒྲགས་བྱེད་རྒྱུའི་ཐབས་ལམ་འཚོལ་བ་ཞིག་ཡིན་པ་བརྗོད་ཀྱི་འདུག་དེ་ཡང་ཕྱི་ཟླ་བཅུ་པའི་ཚེས་གསུམ་ནས་བརྒྱད་བར་རྒྱ་ནག་གཞུང་འབྲེལ་གྱི་རྒྱ་ནག་རྒྱལ་སྤྱིའི་གསར་འགྱུར་བརྗེ་རེས་ལྟ་གནས་ཁང་གི་བཀོད་སྒྲིག་འོག་རྒྱལ་ཁབ་ཉི་ཤུ་རྩ་གཉིས་ཀྱི་གསར་འགྱུར་ལས་ཁང་སུམ་ཅུར་ཉེ་བ་ཞིག་བོད་ཀྱི་རྒྱལ་ས་ལྷ་ས་དང་ཀོང་པོའི་ཉིང་ཁྲི་ས་གནས་སུ་བསྐྱོད་དེ་བོད་ཀྱི་སྐྱེ་ཁམས་ཁོར་ཡུག་ལ་སྲུང་སྐྱོབ་དང་དཔལ་འབྱོར་སྤྱི་ཚོགས་འཕེལ་རྒྱས་ཕྱིན་ཚུལ་མི་རིགས་རང་སྐྱོང་གནས་བབ་ཡག་པོ་ཡོད་ཚུལ་དང་ཆོས་ལུགས་དད་མོས་རང་དབང་དང་བོད་མིའི་འཚོ་བ་ཡག་པོ་ཡོད་ཚུལ་སོགས་ཕྱི་རྒྱལ་གྱི་གསར་འགོད་པ་དེ་དག་གིས་བརྗོད་ཡོད་ཚུལ་གྱི་སྐོར་རྒྱ་ནག་གཞུང་འབྲེལ་གྱི་ཤིན་ཧྭ་གསར་སྤེལ་ཁང་གི་གསར་འགོད་པས་གནས་ཚུལ་བཀོད་དེ་ཁ་བྱང་ལ། འཛམ་གླིང་ལ་དངོས་ཡོད་ཀྱི་བོད་ངོ་སྤྲོད་ཕྱི་རྒྱལ་གྱི་གསར་འགོད་མི་སྣ་བོད་ནང་བསྐྱོད་ནས་བཅར་འདྲི་བྱས་པ་ཟེར་བའི་ཡིག་ཐོག་དང་བརྙན་འཕྲིན་གཉིས་ཀའི་ནང་མཐོང་རྒྱུ་ཡོད་པ་ཞིག་བཟོས་ནས་ད་ལྟ་རྒྱ་ནག་གི་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ཁག་ཏུ་འུད་སྒྲོག་བྱེད་བཞིན་པ་རེད། གོང་ཞུས་ཕྱི་རྒྱལ་གྱི་གསར་འགོད་པ་དེ་དག་ནི་པ་ཀི་སི་ཐན་དང་བལ་ཡུལ། སྦེ་རུ་ལ་སི། ཨེ་ཐི་ཨོ་པེ་ཡ། ཆེ་ལི། ཤར་དེ་མོ་སོགས་རྒྱལ་ཁབ་ཀྱི་རླུང་འཕྲིན་ཁང་དང་བརྙན་འཕྲིན་ཁང་གི་གསར་འགོད་པ་ཡིན་ཞིང། རྒྱལ་ཁབ་དེ་དག་ནི་ནམ་རྒྱུན་རྒྱ་ནག་གི་དཔལ་འབྱོར་གྱི་རྒྱབ་སྐྱོར་ལ་ཤུགས་ཆེན་བརྟེན་དགོས་པ་ཆགས་ཀྱི་ཡོད་པ་རེད། གོང་ཞུས་གསར་འགོད་པ་དེ་དག་གིས་བོད་མིའི་ཁྱིམ་ཚང་དང་དགོན་སྡེ་སློབ་གྲྭ་སོགས་ཀྱི་ནང་ཕྱིན་ནས་གཟིགས་སྐོར་བྱས་ཚུལ་དང་བོད་ནང་ལྕགས་ལམ་དང་ཁང་པ་སོགས་གཞི་རྩའི་འཛུགས་སྐྲུན་ཡར་རྒྱས་དང། ལྔ་ཇི་དྲ་གནས་ལེགས་པོ་ཡོད་པ་བརྗོད་བཞིན་པ་དང་དེ་དག་ཁྲོད་ལ་ཕ་ཁི་སི་ཐན་གྱི་གསར་འགོད་པ་ཨ་ལི་ཨ་སྦ་སི་ཞེས་པ་ཞིག་གིས། བོད་ནང་ཡིན་ན་རེད་ཤིན་ཅང་ནང་གི་ཨི་སི་ལམ་ཁ་ཆེ་བ་ཡིན་ན་རེད་མང་ཚོགས་ནས་རང་དབང་གི་འཚོ་བ་རོལ་བཞིན་འདུག་ལ་གཞི་རྩའི་འཛུགས་སྐྲུན་སོགས་ཀྱང་ཧ་ཅང་ཡག་པོ་འདུག་པས་ནུབ་ཕྱོགས་གསར་འགྱུར་བརྒྱུད་ལམ་ཁ་ཤས་ནས་བོད་དང་ཤིན་ཅང་ནང་གི་གནས་ཚུལ་དང་འབྲེལ་བའི་སྐོར་འཁྱོག་བཤད་བྱེད་བཞིན་པ་དེ་ཚོ་དངོས་སུ་འདིར་ཡོང་ནས་བལྟས་ན་མཐོང་གི་རེད་ཅེས་བརྗོད་ཚུལ་རྒྱ་ནག་གཞུང་འབྲེལ་གསར་འགྱུར་ནང་བཀོད་ཡོད། ཡིན་ན་ཡང་ད་བར་རྒྱ་ནག་ནང་རྒྱ་ནག་གཞུང་གི་བཀོད་སྒྲིག་འོག་གི་གསར་འགོད་པ་ཁ་ཤས་མ་གཏོགས་རང་དབང་གི་སྒོ་ནས་ནུབ་ཕྱོགས་གསར་འགོད་པ་བོད་ནང་གཏོང་གི་ཡོད་པ་མ་རེད། དེ་བཞིན་བོད་དང་རྒྱ་ནག་གི་གནད་དོན་དབྱེ་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་ནས་དེང་སྐབས་རྒྱལ་སྤྱིའི་སྟེང་རྒྱ་ནག་གཞུང་གིས་བོད་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བ་དང་རང་སྐྱོང་སྲོལ་ཡིག་ལག་བསྟར་བྱེད་ཀྱི་མེད་པ་ཁོར་ཡུག་གཏོར་བརླག་གཏོང་བཞིན་པ་སོགས་ཀྱི་ཐད་གླེང་སློང་ཆེན་པོ་བྱེད་བཞིན་པར་བརྟེན་ནས་རྒྱ་ནག་གིས་ཁས་ཞན་རྒྱལ་ཁབ་ཁ་ཤས་ཀྱི་གསར་འགོད་པ་ཁག་ཅིག་གཞུང་གི་བཀོད་སྒྲིག་འོག་བོད་ཀྱི་རྒྱལ་ས་ལྷ་ས་དང་ཀོང་པོ་ཉིང་ཁྲི་བཅས་ས་ཆ་ཡག་ཤོས་ཀྱི་ཆ་རྐྱེན་ཅུང་ཡག་པོ་ཡོད་པའི་ས་ཁུལ་ཁ་ཤས་ལ་ཁྲིད་ནས་ཁོ་ཚོ་བེད་སྤྱོད་ཀྱིས

ཡོད་ཡོད་ཡོད་ཀྱི་རེད་དེ་ལྟར་ནང་དོན་དེ་ཞུ་མང་པོ་བྱས་ཁྱེད་རང་མཁྱེན་གྱི་རེད་པ། ད་འདིའི་དམིགས་ཡུལ་གཙོ་བོ་དེ་ག་རེ་རེད་ཟེར་ན་ང་ལ་ཚོར་བ་ག་རེ་བྱུང་སོང་ཟེར་ན། ད་ད་ལྟ་རྒྱལ་སྤྱིའི་ཐོག་ནས་ཨ་ནི་བོད་ཐོག་ལ་ཡར་གླེང་སློང་བྱེད་པའི་སྐབས་ལ་བོད་ནང་ལ་འགྲོ་བ་མིའི་ཐོབ་ཐང་མི་འདུག་ད་ག་ནང་དག་གི་ཨ་ནི་རང་སྐྱོང་མི་འདུག་ཨ་ནི་ཁོར་ཡུག་གཏོར་བཤིག་འགྲོ་གི་འདུག་བྱས་བྱས་ད་འདི་སྐྱོན་བརྗོད་མང་པོ་བྱུང་གི་ཡོད་རེད་པ། འོ་འདི་ཡོང་དུས་ད་ད་རེས་རྒྱ་ནག་གཞུང་གིས་འདི་ཡོང་གི་མེད་ཟེར་ལབ་ཡིན་ནི་ལས་ཕྱི་ལོགས་ནས་དེའི་ཡིད་ཆེས་བྱེད་ཀྱི་ཡོད་མ་རེད། འདས་པའི་ལོ་དྲུག་ཅུའི་རིང་གི་ཉམས་མྱོང་ཐོག་ནས། འོ་དེ་འདྲ་ཡིན་དུས་ཨ་ནི་ཁོང་ཚོས་དེ་སྔོན་ད་ཐང་དུ་བལ་ཡུལ་དང་པཱ་ཀི་སི་ཐན་སོགས་ཀྱི་ལུང་པ་དེ་སྐྱོ་སྐྱོ་དེ་མི་སྐད་བཏང། འགྲོ་སོང་ཁོང་ཚོས་བཏང་གི་རེད་པ། དངུལ་ཡོད་རེད་པ། བཏང་རྗེས་ཨ་ནི། ད་རེས་ས་ཆ་འདི་ང་རེད་སྲིད་དང། ས་ཆ་ཕྱུག་ཤོས་ཅིག་དང་སྐྱིད་ཤོས་ཅིག་ལ་ཁྲིད་ཡོད་རེད་ཅེས་ཀོང་པོ་ཉིང་ཁྲི་རེད།

ཁ་སོགས་ལ་ཆོས་དད་རང་དབང་འདུག་ད་དེ་འདྲའི་གི་རྣམ་འགྱུར་བསྟན་ཡའི་དོན་དག་ལ་ཨ་ནི་གསོལ་ཞབས་ཆེ་ཆེ་རེ་བྱ། ཡང་ཀུན་དགའ་བཀྲ་ཤིས་ལགས་ནས་མུ་མཐུད་དུ་དེ་ནི་རྒྱ་ནག་གསར་འགྱུར་ལྟེ་གནས་ཁང་ཟེར་བས་རྩོམ་སྒྲིག་བྱས་པ་ཞིག་མ་གཏོགས་དངོས་གནས་ཀྱི་ནུས་པ་ཐོན་གྱི་མ་རེད་ལ་བོད་ཀྱི་གནས་སྟངས་ངོ་མ་དེ་ཡང་སྦས་གསང་བྱེད་ཐུབ་ཀྱི་མ་རེད་ཟེར། ད་ཡིན་ན་འདིའི་ནུས་པ་ཐོན་གྱི་རེད་པས་ཟེར་ན། ངས་ནུས་པ་ཐོན་གྱི་རེད་བསམ་གྱི་མི་འདུག་འདི་འདྲའི་རྐྱང་རྐྱང་བྱས་བྱས་དང་དགོས་འདུག་བསྡད་པར་བ་རེད་འདི་ལོའི་དངོས་ཡོད་གནས་ཚུལ་གསལ་དུ་སུ་གཅིག་གིས་བཀབ་ཐུབ་ཀྱི་མ་རེད། ཨོ་དེ་འདྲ་ཡིན་དུས་རྒྱ་ནག་རྒྱལ་སྤྱིའི་གསར་འགྱུར་ལྟེ་གནས་ཟེར་ཡག་གི་ལས་ཁུངས་དེ་ནས་ལྟོས། དངོས་ནས་ཡོང་ར་དེ་འདྲ་ཅིག་སྒྲིག་བཞག་མིན་འགྲོ་བསམ་གྱི།

དེ་ཡང་གཟའ་འཁོར་སྔོན་མར་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་ཡིས་རྒྱལ་སྤྱིའི་གླེང་སྟེགས་ཤིག་ཏུ་མཉམ་ཞུགས་སྐབས་ཁོང་གི་གཏམ་བཤད་ནང་དེ་འབྲེལ་རྒྱ་ཡིག་གཞུང་འབྲེལ་གྱི་ཡིག་ཆའི་ནང་བོད་ཅེས་པའི་དབྱིན་ཡིག་གི་ཐ་སྙད་ཊི་བེཊ་དེ་ཞིས་ཙང་ཞེས་པར་བསྒྱུར་ཡོད་པ་རེད། ཉེ་བའི་ཆར་རྒྱ་ནག་གཞུང་འབྲེལ་གྱི་ཆེད་མཁས་པ་ཚོས་བོད་ཀྱི་དབྱིན་ཡིག་གི་ཐ་སྙད་བོད་དེ་ཞིས་ཙང་ཞེས་པར་བསྒྱུར་དགོས་པའི་གླེང་སློང་ཤུགས་ཆེ་བྱས་ཡོད་ཀྱང་དེ་ཡང་བོད་ལ་རྒྱལ་སྤྱིའི་ཐོག་ནས་རྒྱུན་རིང་བོར་བེད་སྤྱོད་བྱས་པའི་དབྱིན་ཡིག་གི་ཐ་སྙད་ཊི་བེཊ་ཞེས་པ་དེ་ནི་བོད་རང་སྐྱོང་ལྗོངས་ཙམ་དུ་མ་ཟད་གཞན་མཚོ་སྔོན་དང་སི་ཁྲོན་ཡུན་ནན་ཀན་སུའུ་བཅས་སུ་ཆ་བགོས་བྱས་པའི་བོད་ཁུལ་ཡོངས་ལ་ཁེབས་ཡོད་དེ་རྒྱ་ནག་གི་ལྟ་ཕྱོགས་ལ་བོད་ཆེན་པོ་ཟེར་བའི་གོ་བ་བླངས་ཡོད་པ་རེད། འདི་གར་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་དབྱིན་ཡིག་གསར་འགྱུར་ཐོག་སྤེལ་བའི་གནས་ཚུལ་ལྟར་ན་ཕྱི་ཚེས་བཅུའི་ཉིན་རྒྱ་ནག་གཞུང་འབྲེལ་བརྒྱུད་ལམ་ཁག་དང་རྒྱ་ནག་གི་འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཀྱི་སྤྱི་སྟེགས་སོགས་སུ་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་གཞུང་འབྲེལ་ཡིག་ཆར་བོད་ཀྱི་དབྱིན་ཡིག་གི་ཐ་སྙད་དུ་ཞིས་ཙང་ཞེས་བྲིས་པ་མ་གཏོགས་རྒྱལ་སྤྱིའི་ཐོག་ནས་བེད་སྤྱོད་བྱེད་བཞིན་པའི་ཊི་བེཊ་ཞེས་པ་མེད་ལུགས་ཀྱི་དྲིལ་བསྒྲགས་ཤུགས་ཆེར་བྱས་པ་དང་འབྲེལ་ཊི་བེཊ་ཞེས་པའི་ཐ་སྙད་དེ་བེད་སྤྱོད་བྱས་ཚེ་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་བོད་ཀྱི་ས་ཁམས་ཁྱབ་ཁོངས་སོགས་ལ་ངོས་འཛིན་བྱེད་རྒྱུར་གོ་ནོར་ཐེབས་ཀྱི་ཡོད་པས་བོད་ཀྱི་དབྱིན་ཡིག་ཐ་སྙད་ཞིས་ཙང་ལ་བསྒྱུར་བ་དེས་རྒྱ་ནག་གིས་བོད་ཀྱི་གནད་དོན་ཐད་སྐད་ཆ་བཤད་དབང་ལ་ཕན་ཐོགས་ཡོད་ལུགས་སོགས་བཀོད་འདུག། དེ་ཡང་འདིའི་གོང་རྒྱ་ནག་གིས་རྒྱལ་ཚོགས་ནང་གི་རང་གི་མཐུན་ཕྱོགས་རྒྱལ་ཁབ་ཁག་ཅིག་གི་སྐུ་ཚབ་བོད་ནང་ལ་མགྲོན་འབོད་ཞུ་བའི་སྐབས་སུ་ཡང་བོད་དེ་ཐི་བེད་ཏི་ཞེས་པའི་ཚབ་ཏུ་རྒྱ་ནག་གཞུང་གིས་བཀོལ་སྤྱོད་བྱེད་བཞིན་པའི་ཐ་སྙད་ཞི་ཙང་ཞེས་པ་དེ་བཀོལ་ཡོད་པ་སྐབས་དེར་རོའི་ཏྲི་གསར་ལས་ཁང་གི་གནས་ཚུལ་སྤེལ་ཡོད་གི། ཡིན་ན་ཡང་དེའི་ཐད་ལ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་རྒྱལ་སྤྱིའི་ཐོག་ནས་བོད་ཀྱི་ལོ་རྒྱུས་དང་རིག་གནས་ལ་ཞིབ་འཇུག་བྱེད་མཁན་དག་གིས་ཐི་བེད་ཏི་ཞེས་པ་དེ་ནི་བོད་ཁུལ་ཡོངས་ལ་གོ་གི་ཡོད་པ་ཤེས་ཀྱི་ཡོད་ལ་ད་རེས་རྒྱ་ནག་གིས་འདི་ལྟར་འགྱུར་བ་གཏོང་དོན་ནི། ཆབ་སྲིད་རང་ལ་དམིགས་པ་ཞིག་ཡིན་ཞིང་དེ་ནི་བོད་ཁུལ་དུམ་བུར་བགོས་ནས་དབང་བསྒྱུར་བྱེད་རྒྱུའི་ཐབས་ལམ་དང་བོད་ཅེས་པ་བོད་རང་སྐྱོང་ལྗོངས་གཅིག་པུ་ལ་གོ་དགོས་པ་བཟོ་རྒྱུའི་ཆེད་དུ་རེད། རྒྱ་ནག་གི་གང་བྱེད་མིན་ལ་མ་ལྟོས་པར་གཙོ་བོ་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་རྒྱ་ནག་གི་གནོན་ཤུགས་རྗེས་སུ་འགྲོ་མིན་དེ་གནད་འགག་ཆགས་ཡོད་ཅེས་འགྲེལ་བཤད་གནང་ཡོད་གི། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་དང་ཉིས་སྟོང་ཉི་ཤུ་རྩ་བཞི་བར་བོད་མིའི་གཞིས་ཆགས་ནང་བུ་ཕྲུག་ཚོའི་ཤེས་ཡོན་དང་སྤྱི་ཚོགས་བདེ་དོན། ཁོར་ཡུག་སྲུང་སྐྱོབ་སོགས་ལས་དོན་ཆེད་རོགས་དངུལ་བྱེ་བ་གསུམ་རྒྱ་གར་ལྷོ་ཕྱོགས་ཀར་ནཱ་ཊ་ཀ་མངའ་སྡེ་གཞུང་གི་བཀའ་འཁྲོལ་ཐོབ་ཡོད་པ་རེད། དེ་ཡང་རྒྱ་གར་ལྷོ་ཕྱོགས་ཀར་ནཱ་ཊ་ཀ་མངའ་སྡེ་གཞུང་གི་དེ་སྔོན་གྱི་བློན་ཆེན་སྐུ་ཞབས་ནི་ཇ་ལིང་གྷ་པ་མཆོག་གཙོ་བོར་གྱུར་བའི་མངའ་སྡེའི་འབྲེལ་ཡོད་དཔོན་རིགས་ཚོས་ད་བར་བོད་མི་ཚོར་བཀའ་དྲིན་རླབས་ཆེན་བསྐྱངས་གནང་མཛད་པ་དང་ལྷག་པར་དུ་སྤྱི་ལོ་ཉིས་སྟོང་བཅུ་དགུ་ལོར་ཁུལ་དེའི་གཞིས་ཆགས་ཆེ་ཁག་ལྔ་དང་ལྷོ་སྤྱི་ལས་ཁུངས་བཅས་འཛིན་སྐྱོང་འགྲོ་གྲོན་ཤེས་ཡོན་སྤྱི་ཚོགས་བདེ་དོན་རིག་གཞུང་གཅེས་འཛིན་རྒན་གསོ་ཁང་ཁོར་ཡུག་སྲུང་སྐྱོབ་གཞོན་སྐྱེས་ནུས་སྟོབས་གོང་འཕེལ་གྲོང་གསེབ་ཡར་རྒྱས་གཏོང་རྒྱུ་སོགས་ཀྱི་ཆེད་རོགས་དངུལ་གནང་ཡོད་པ་རེད། གཞི་རྩའི་སྤྱི་ལོ་ཉིས་སྟོང་བཅུ་དགུ་དང་ཉི་ཤུ་ཐམ་པའི་ནང་རོགས་དངུལ་བྱེ་བ་གསུམ་བཀའ་འཁྲོལ་གནང་ཡོད་པ་དང་ཉིས་སྟོང་ཉི་ཤུ་དང་ཉིས་སྟོང་ཉི་ཤུ་རྩ་གཅིག་ནས

ཨ་རི་དང་རྒྱ་ནག་གི་འབྲེལ་བར་རྒྱུན་ལྡན་མིན་པའི་སྐབས་འདིར་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིང་གིས་ཤེད་ཤུགས་ཆེན་པོས་སྙིང་པོའི་ལག་རྩལ་གལ་ཆེན་རིགས་འཕེལ་རྒྱས་སུ་གཏོང་དགོས་ལུགས་བཀའ་ཕབ་ཡོད་གི། ཟླ་བ་འདིའི་ཚེས་བཅུ་གཉིས་ཉིན་རྒྱ་ནག་གཞུང་འབྲེལ་གསར་འགྱུར་སྨྱན་བྱད་ཁག་གིས་སྤེལ་བའི་གནས་ཚུལ་ནང་ཨ་རི་དང་རྒྱ་ནག་གི་འབྲེལ་བར་རྒྱུན་ལྡན་མིན་པའི་སྐབས་འདིར་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིང་གིས་ཤེད་ཤུགས་ཆེན་པོས་སྙིང་པོའི་ལག་རྩལ་གལ་ཆེན་རིགས་འཕེལ་རྒྱས་སུ་གཏོང་དགོས་པར་བཀའ་རྒྱ་བཏང་ཚུལ་དང་ཞི་ཅིན་ཕིང་གིས་འབྲི་ཆུའི་དཔལ་འབྱོར་བརྒྱུད་ལམ་འཕེལ་རྒྱས་ཡོང་ཆེད་སྐུལ་འདེད་གཏམ་བཤད་སྐབས་སུ། རྒྱ་ནག་གི་མཁོ་སྒྲུབ་རྒྱུག་ལམ་དེང་རབས་ཅན་དང་སྔོན་ཐོན་ཅན་གྱི་བཟོ་སྐྲུན་ལས་རིགས་དང་འཐབ་ཇུས་རང་བཞིན་ཅན་གྱི་གསར་དུ་དར་བའི་ཐོན་རྫས་རིགས་འཕེལ་རྒྱས་སུ་གཏོང་དགོས་ལུགས་ནན་གྱིས་བརྗོད་ཡོད་པ་རོའི་ཏྲི་གསར་ལས་ཁང་གིས་ཚེས་བཅུ་གཉིས་ཉིན་གནས་ཚུལ་སྤེལ་ཡོད་གི། ཨ་མེ་རི་ཁས་ལག་རྩལ་ཚད་བཀག་བྱས་རྗེས་ཞི་ཅིན་ཕིང་གིས་ཚན་རིག་ལག་རྩལ་གྱི་ཐད་ནས་རང་ཁ་རང་གསོ་དང་ཕྱིའི་ལག་རྩལ་ལ་མི་བརྟེན་རྒྱུའི་སྐོར་ཡང་ཡང་བཤད་ཡོད་པ་རེད། རྒྱ་ནག་གཞུང་འབྲེལ་སྨྱན་སྦྱོར་ཁག་གིས་ཞི་ཅིན་ཕིང་གི་སྐད་ཆ་ལུང་དྲངས་པའི་ནང་འབྲི་ཆུ་འགྲམ་རྒྱུད་ཀྱི་ཞིང་ཆེན་དང་གྲོང་ཁྱེར་ཁག་གིས་ངེས་པར་དུ་འབྲུ་རིགས་དང་ཐོན་ཁུངས་མཁོ་སྒྲུབ་རྒྱུག་ལམ་བདེ་འཇགས་ལ་ཁག་ཐེག་ཐུབ་དགོས་ཞེས་བཀའ་བཏང་ཡོད་པ་མ་ཟད་ས་ཁུལ་སོ་སོས་ཐོན་ཁུངས་ཀྱི་ཆ་ནས་མཉམ་ལས་བྱས་ཏེ་དག་གཙང་གི་རྡོ་སོལ་གྱི་ཐོན་ཁུངས་བཀོལ་སྤྱོད་བྱེད་པ་དང་ཆབས་ཅིག་ཏུ་གཙོ་བོ་ཆུ་གློག་འཕེལ་རྒྱས་སུ་བཏང་ནས་སྲོལ་རྒྱུན་གྱི་ཐོན་ཁུངས་དང་རླུང་ཤུགས་གློག་འདོན་སོགས་གསར་བྱུང་གི་ཐོན་ཁུངས་རིགས་མཉམ་འདྲེས་བྱེད་དགོས་ཞེས་སྐུལ་འདེབས་བྱས་ཡོད་པ་གནས་ཚུལ་ནང་བཀོད་ཡོད་གི།

བོད་ཡིག་གི་བརྡ་དེབ་ཐོག་མ་དེ་འབྲོག་པའི་འཚོ་བ་པར་སྐྲུན་བྱས་པ་སོགས་ཀྱི་སྐོར་དག་ལ་རྒྱ་གར་གནས་ཚུལ་ཕྱོགས་བསྒྲིགས་དང་བཅར་འདྲི་ཞུས་པར་གསན་རོགས་གནང། གསན་མཁན་རྣམ་པ་ཚོ་ད་གུང་ནས་ངོ་སྤྲོད་གནང་བ་བཞིན་དུ་རྟ་བརྒྱ་འགྲོས་གཅིག་དང་མི་བརྒྱ་མགྲིན་གཅིག་གིས་རྒྱལ་ཚང་སྙིང་བོ་རྒྱལ་ལགས་ཀྱིས་བོད་ལ་མི་རིགས་རིག་གནས་དང་བོད་ཀྱི་སློབ་གསོར་མཛད་རྗེས་རླབས་པོ་ཆེ་བཞག་ཡོད་ཅེས་མི་རྣམ་པས་བསྔགས་བརྗོད་དང་རྗེས་སུ་ཡི་རངས་བྱས་ཡོད་པ་ལྟར། རྒྱ་ནག་དམར་ཤོག་གཞུང་གིས་བོད་ས་ཧྲིལ་བོ་བཙན་འཛུལ་བྱས་པའི་རྗེས་སུ་དམངས་གཙོ་བཅོས་བསྒྱུར་དང་ཆོས་ལུགས་བཅོས་བསྒྱུར་རིག་གནས་གསར་བརྗེ་སོགས་ཆབ་སྲིད་ཀྱི་ལས་འགུལ་བསྟུད་མར་སྤེལ་ནས་བོད་ཀྱི་རིག་གཞུང་ཧ་ལམ་རྩ་མེད་ལ་བཏང་ཞིང། ལོ་རབས་བདུན་ཅུའི་མཇུག་དང་བརྒྱད་ཅུའི་འགོ་སྟོད་དུ་སྤྱིར་བཏང་རྒྱ་ནག་རང་ཉིད་ཀྱི་དགོས་དབང་ལ་ཐུག་ཡོད་ཀྱང་ཞོར་ནས་བོད་ཁུལ་དུའང་ཅུང་སྲིད་ལ་གུ་ཡངས་པའི་སྲིད་ཇུས་ཤིག་ཤར་དུས་རྒྱ་ནག་གི་ཆབ་སྲིད་ཀྱི་གནོད་འཚེའི་འོག་ནས་ཐར་བའི་ཀུན་གཟིགས་པཎ་ཆེན་བཅུ་པ་ཆེན་མོ་མཆོག་གིས་དབུས་པའི་ཨ་ལགས་ཚེ་ཏན་ཞབས་དྲུང་ཚང་དང་དུང་དཀར་བློ་བཟང་འཕྲིན་ལས་ཚང་ཨ་ཁུ་དམུ་དགེ་བསམ་གཏན་ཚང་སོགས་བོད་ཀྱི་ཡོན་ཏན་པ་ཉུང་ཉུང་ཞིག་གིས་བོད་ཀྱི་རིག་གཞུང་སླར་གསོ་དང་བསྟན་པ་ཡང་དར་གྱི་ཆེད་དུ་མཛད་རྗེས་བླ་ན་མ་མཆིས་པ་བཞག་ཡོད་ལ་རྒྱལ་ཚང་སྙིང་བོ་རྒྱལ་ལགས་ནི་དེའི་ནང་གི་གཅིག་ཡིན། དགོས་དབང་ལ་གཞིགས་ནས་རྒྱལ་ཚང་སྙིང་བོ་རྒྱལ་ལགས་ཀྱི་སྐུ་ཚེའི་ལོ་རྒྱུས་ངོ་སྤྲོད་མདོར་བསྡུས་ཤིག་ཞུས་ན། རྒྱལ་ཚང་སྙིང་བོ་རྒྱལ་ལགས་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་ཐམ་པ་ལོར་ཡུལ་མདོ་སྨད་ཀྱི་རྡོ་སྦིས་གུ་རུ་རྒྱལ་ཚང་དུ་ཡབ་བསྟན་འཛིན་རབ་རྒྱས་དང་ཡུམ་སྙིང་མོ་སྐྱིད་ལགས་གཉིས་ཀྱི་སྲས་སུ་འཁྲུངས། རྡོ་སྦིས་གྲྭ་ཚང་གི་དགེ་བཤེས་ཆེན་མོ་ཨ་ཁུ་བློ་གྲོས་རྒྱ་མཚོ་མཆོག་གིས་ཁོང་གི་ཨ་མའི་མིང་གི་ཟུར་དྲངས་ནས་སྙིང་བོ་རྒྱལ་ཞེས་མིང་བཏགས། ཁོང་དགུང་ལོ་བདུན་ལ་སླེབས་དུས་མ་བུ་ཧྥང་གི་དམག་ཁྲལ་གཡོལ་ཆེད་བླ་བྲང་བོད་དམངས་སློབ་ཆུང་དུ་བཞག་ནས་ཁོང་གི་ཡབ་ཀྱིས་སློབ་ཆུང་དེའི་སློབ་སྤྱི་ཨ་ཕ་ཨ་ལོ་མཆོག་ལ་ཐུགས་ཁུར་གནང་རོགས་ཞེས་ཞུ་བ་ཕུལ་བ་བཞིན་དུ་བུ་སྙིང་བོ་རྒྱལ་གྱི་བདེ་འཇགས་ཁས་ལེན་གནང། ལྷག་པར་དུ་དགེ་རྒན་དབྱངས་ཅན་ཡོན་དང་གསེར་ཚང་ཕུན་ཚོགས་བཀྲ་ཤིས་བོད་གཞུང་རྩིས་དྲུང་ལྷ་སའི་ཐུབ་བསྟན་བསྟན་འཛིན་དཀོན་མཆོག་སོགས་ཀྱི་ཞབས་ལ་གཏུགས་ནས་ལོ་དྲུག་རིང་སློབ་སྦྱོང་ལ་འབད་བརྩོན་གནང་ནས་མཐར་ཕྱིན་དེ་ནས་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བཞི་ལོའི་དབྱར་ཁར་བླ་བྲང་དམའ་རིམ་དགེ་ཐོན་སློབ་གྲྭར་ཞུགས་སྟབས་མ་ལེགས་པ་ཞིག་ལ་སློབ་གྲྭ་ནས་མཐར་ཕྱིན་ལ་ཉེ་བའི་སྐབས་སུ་སློབ་གྲྭའི་གཞུང་གྲོན་ལམ་ལུགས་དེ་སྒེར་གྲོན་ལམ་ལུགས་སུ་བསྒྱུར་བ་ན་ཁོང་གིས་སློབ་ཡོན་དང་འཚོ་བའི་གྲོན་དངུལ་མ་ཆག་བར་སློབ་གྲྭ་ལས་ཐོན། དེ་ནས་ཕ་ཡུལ་རྡོ་སྦིས་ལ་ལོག་ནས་སྔ་འགྱུར་གསང་སྒང་མཁས་ཆེན་རྡོ་རྩེ་ཨ་ཁུ་ལྕགས་ལོ་ལགས་ཀྱི་དྲུང་དུ་ལོ་ངོ་གཅིག་གི་ཡུན་ལ་སུམ་ཅུ་པ་དང་རྟགས་ཀྱི་འཇུག་པ་ས་སྐྱ་ལེགས་བཤད་དག་ཡིག་སྐྱ་སེར་གསར་བ་སོགས་ལ་སྦྱང་བརྩོན་གནང་སྐབས་ཡང་མ་བུ་ཧྥང་གིས་རྡོ་སྦིས་ཡུལ་ལ་དམག་ཁྲལ་བསྡུ་རུབ་བྱས་སྟབས་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དྲུག་ལོར་རྡབ་ལྡན་པར་ཀ་ཆུ་ནུབ་བྱང་རྒྱལ་གཉེར་སློབ་གྲྭར་ཞུགས་ནས་སྔ་རྗེས་སུ་རྒྱ་ཡིག་དང་དབྱིན་ཡིག་བོད་ཡིག་དང་རོལ་དབྱངས་གྲངས་རིག་དང་ལོ་རྒྱུས་དངོས་ལུགས་དང་རྫས་འགྱུར་འཕྲོད་བསྟེན་དང་ལུས་རྩལ་སོགས་སློབ་སྦྱོང་བྱས། སློབ་མཐར་ཕྱིན་རྗེས་ལས་བྱེད་པའི་གྲས་སུ་ཞུགས། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལོའི་ཟླ་དགུ་བར་རྒྱ་ནག་དབུས་ནུབ་བྱང་ཅུའུ་ཡི་འཐབ་ཕྱོགས་གཅིག་གྱུར་པུའུ་ཡི་འགན་འཛིན་ཝང་ཧན་གྱིས་ཞིང་ཆེན་གསུམ་གྱི་མཐའ་མཚམས་ས་ཁུལ་གྱི་རྒྱལ་བོ་དང་བླ་མ་དཔོན་པོ་བཞི་བཅུ་ལྷག་བླ་བྲང་བཀྲ་ཤིས་འཁྱིལ་ལ་བསྡུས་ནས་བོད་རང་སྐྱོང་ལྗོངས་ཤར་མ་འཛུགས་སྒྲུབ་ཀྱི་བགྲོ་གླེང་ཚོགས་འདུ་འཚོགས་ཏེ་སྙིང་བོ་རྒྱལ་ལགས་ཀྱིས་ཚོགས་འདུའི་མགོ་མཇུག་བར་གསུམ་གྱི་ལོ་ཙཱ་བའི་འགན་བཞེས། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ལོའི་ཟླ་དགུ་བའི་ཚེས་མགོར་ཁོང་ཀན་སུའུ་ཞིང་ཆེན་འཐབ་ཕྱོགས་གཅིག་གྱུར་པུའུ་ཡི་ཀན་ལྷོའི་ཟིང་འཁྲུག་ཞི་འཇགས་ལས་བྱེད་ཙུའུ་ལ་མངགས་ཏེ་གཙོས་ནས་བསྡད། ཟླ་ལྔ་བར་བླ་བྲང་དགོན་པའི་ལས་བྱེད་གཙོས་ལམ་སྔགས། སྐབས་དེར་བླ་བྲང་དགོན་པ་ན་ལས་བྱེད་ཙུའུ་ཁག་གསུམ་ཡོད་དེ། གཅིག་ནི་བླ་གྲྭ་དག་ཐེར་བྱེད་པའི་ལས་བྱེད་ཙུའུ་དང། གཉིས་ནི་གཞུང་བཞེས་ལས་བྱེད་ཙུའུ། གསུམ་ནི་ཀུན་མཁྱེན་བླ་བྲང་གི་ལས་བྱེད་ཙུའུ་བཅས་ཡིན་ཞིང། རྒན་སྙིང་བོ་རྒྱལ་ལགས་ནི་ཀུན་མཁྱེན་བླ་བྲང་གི་ལས་བྱེད་ཙུའུ་ཡི་འགན་འཛིན་གཞོན་པ་ཡིན། ཏག་ཏག་སྐབས་དེར་ཀུན་མཁྱེན་རིན་པོ་ཆེའི་སྐུ་འཁོར་ཐམས་ཅད་མི་འདུག་པས་ཁོང་གིས་ཀུན་མཁྱེན་རིན་པོ་ཆེའི་གསོལ་གཟིམ་དང་ཕེབས་བཞུགས་ཞབས་ཕྱི་འཕྲོད་བསྟེན་སྐུ་གཟུགས་བདེ་ཐང་ལ་རྒྱུན་དུ་ཐུགས་སྐྱོང་གནང། ཟིང་འཁྲུག་ཆེན་མོའི་སྐབས་སུ་ཁོང་གིས་དབུས་སྲིད་གཞུང་ལ་བོད་ཀྱི་དགོན་སྡེ་ཁག་གི་བསྟན་བཅོས་དང་གླེགས་བམ་གསེར་དངུལ་ཟངས་གསུམ་གྱི་སྐུ་བརྙན་ལ་བདག་དམ་བྱེད་དགོས་པའི་སྙན་ཞུ་ཕུལ་བར་གོང་རིམ་གྱི་ཆོག་མཆན་ཐོབ་པ་ལྟར་བླ་བྲང་དགོན་པའི་གྲྭ་བ་མང་བོ་རྩ་འཛུགས་བྱས་ཏེ་བླ་བྲང་དགོན་པའི་གླེགས་བམ་བསྡུ་རུབ་བྱས་ནས་བླ་བྲང་དགོན་པའི་དཔེ་ཆའི་སྤྱིའི་དཀར་ཆག་སྟོད་སྨད་གཉིས་བསྒྲིགས། གཞན་བླ་བྲང་བཀྲ་ཤིས་འཁྱིལ་གྱི་དཔར་ཤིང་ཆེན་མོ་དང་ཚོགས་ཆེན་ཟངས་ང་སྨན་པ་གྲྭ་ཚང་གི་འདུ་ཁང་དང་རྟེན་དང་བརྟེན་པ་ཁྲོ་བོའི་བཀའ་འགྱུར་གསེར་བྲིས་མ་སོགས་སྲུང་སྐྱོབ་མཛད་ཡོད་ལ། བླ་བྲང་དགོན་པའི་གླེགས་བམ་བསྡུ་རུབ་དང་རྟེན་དང་བརྟེན་པ་ཁྲོ་བོའི་བཀའ་འགྱུར་གསེར་བྲིས་མ་སོགས་སྲུང་སྐྱོབ་བྱས་ཡོད་པའི་སྐོར། ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་ལོ་ནས་གྱ་བརྒྱད་བར་ནུབ་བྱང་མི་རིགས་སློབ་གླིང་དུ་དགེ་རྒན་གྱི་ཕྱག་ལས་གནང་མྱོང་མཁན་དང་ལྷག་པར་དུ་ཨ་ཁུ་སྙིང་བོ་རྒྱལ་དང་མཉམ་དུ་ཕྱག་ལས་མོད་པོ་གནང་མྱོང་མཁན་ད་ལྟ་ཨ་རིའི་ནིའུ་ཡོག་ན་བཞུགས་པའི་ལ་རྩེའི་འགན་འཛིན་ཨ་རིའི་སྐད་གྲགས་ཆེ་བའི Stanford གཙུག་ལག་སློབ་ཆེན་དུ་བོད་སྐད་ཡིག་གི་དགེ་རྒན་གྱི་ཕྱག་ལས་གནང་བཞིན་པའི་རྒན་པདྨ་འབུམ་གྱིས་འགྲེལ་བརྗོད་འདི་ལྟར་གནང་བྱུང།

ཀན་སུའུ་མི་རིགས་དཔེ་སྐྲུན་ཁང་གི་འགན་འཛིན་གཞོན་པའི་འགན་བཞེས་རིང་སྔོན་གྱི་བསྟན་བཅོས་དཀོན་པོའི་གྲས་མདོ་སྨད་ཆོས་འབྱུང་ཐུའུ་བཀྭན་གྲུབ་མཐའ་རིགས་ལམ་འཕྲུལ་ལྡེ་བརྡ་སྤྲོད་བློ་གསལ་དགའ་སྟོན་ཚངས་སྲས་བཞད་པའི་སྒྲ་དབྱངས་ཐོན་མིའི་ཞལ་ལུང་གསེར་ཏོག་སུམ་རྟགས་གཞན་ད་དུང་གླང་གེ་སར་རྒྱལ་པོའི་སྒྲུང་དུ་མ་པར་དུ་བསྐྲུན་ཡོད་པ་རེད། བོད་ཀྱི་རིག་གཞུང་སྲུང་སྐྱོབ་དང་ཤེས་ཡོན་སློབ་གསོའི་ཐད་མཛད་རྗེས་ཆེན་པོ་འཇོག་མྱོང་མཁན་རྒྱ་ཚང་སྙིང་བོ་རྒྱལ་ལགས་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་དགུ་བའི་ཚེས་ཉི་ཤུ་རྩ་དགུ་ཉིན་ལན་ཀྲོའུ་གྲོང་ཁྱེར་གྱི་རང་ཤག་ཏུ་སྐུ་གཤེགས་པ་དང་དགུང་གྲངས་དགུ་བཅུ་གོ་གསུམ་རེད། བཟང་རྣམ་པ་ཚོ་ཐེངས་འདིའི་བོད་ཀྱི་སྐབས་དོན་གླེང་བ་ཞེས་པའི་ཆེད་བསྒྲིགས་ལེ་ཚན་འདི་ད་འདི་ནས་མཚམས་འཇོག་རྒྱུ་ཡིན་རྣམ་པ་ཚོས་གསན་པར་བཀའ་དྲིན་ཆེ